དེ་འདྲའི་དལ་བ་རྙེད་གྱུར་ནས་བདག་གིས་དགེ་གོམས་མ་བྱས་ན་ཟེར་ད་དོན་ཆེན་པོ་དེ་ག་རེ་སྒྲུབ་དགོས་རེད་ཟེར་ན་ཚེ་ཕྱི་མ་ཕན་བྱེད་ཀྱི་དགེ་བ་ལ་གོམས་རུ་བཅུག་དགོས་རེད་ཟེར་དགེ་བ་བྱེད་བཅུག་དགོས་རེད་ཟེར། དགེ་གོམས་མ་བྱས་ན་ཟེར་དགེ་བ་ལ་ཡང་ནས་ཡང་དུ་དཔེར་ན་གོམས་རུ་བཅུག་བྱས་ནས་དགེ་བ་བྱེད་དགོས་ཀྱི་རེད་ཟེར་དགེ་བ་མ་བྱས་པ་ཡིན་ན་ནི་དལ་བ་རྙེད་པ་དེ་ཕན་མ་ཐོགས་འཕྲོ་བརླག་ལ་གཏོང་བ་ཆུད་ཟོས་སུ་གཏོང་བ་རེད་ཟེར་དཔེར་ན་ཅ་ལག་ཆེན་པོ་ནོར་བུ་ནོར་བུ་འདྲ་མི་ཅིག་ནོར་བུ་དགོས་འདོད་དཔུང་འཇོམས་འདྲ་མི་རྙེད་པ་ཡིན་ན་དགོས་འདོད་དཔུང་འཇོམས་ཟེར་ཡིན་དུས་ག་རེ་རེད་ཟེར་ན་གསོལ་བ་ག་རེ་བཏབ་པ་ཡིན་ན་ཡོང་གྱོད་བྱེད་པར་བ

ནོར་བུ་དགོས་འདོད་དཔུང་འཇོམས་འདྲ་ཅིག་རྙེད་པ་ཡིན་ན་དེ་བེད་སྤྱོད་མ་གཏོང་བ་བྱས་འཕྲོ་བརླག་བཏང་མི་དེ་བག་མེད་བྱ་བ་ཅང་ཅུང་བོ་ཅིག་ལ་གཡེངས་ནས་དབུལ་པོ་བྱས་བསྡད་དེ་བས་ན་མི་གཞན་མ་གིས་བལྟས་པ་ཡིན་ན་མི་དེ་ཐབས་སྐྱོ་པོ་ཞེ་པོ་ཅིག་ལ་བལྟ་གི་རེད་བ། མི་དེ་སོ་སོ་རང་ལ་ནོར་བུ་ཡོད་པ་དེ་ནོར་བུ་བེད་སྤྱོད་མི་ཤེས་པ་བྱས་ནས་ད་ལྟ་དབུལ་པོ་བྱས་ནས་བསྡད་པ་དང། སོ་སོ་དཔེ་བག་མེད་ཅིག་བྱས་ནས་ཁོ་ལ་ནོར་བུ་དེ་ལ་བེད་སྤྱོད་ཁྱོན་ནས་མ་གཏོང་བ་བྱས་ནས་ཟ་རྒྱུ་མེད་པ་གོན་རྒྱུ་མེད་པ། གནས་མེད་པ་འོ་དེ་འདྲ་བསྡད་དེ་བས་ན་མི་དེ་ཐབས་སྐྱོ་པོ་ཞེ་པོ་ཅིག་རེད་ཟེར་ནས་ལབ་ཀྱི་རེད་བ། དེ་འདྲ་ལབ་བ་དེ་ལས་ལྷ་ཟེར་ཅེས། དེ་ལས་ལྷ་ཟེར་ཅེས་ནི། ནོང་པོ་སྦོང་ཁྲག་གིས་ཉོན་ནོ་ཉོན་ཡས་མི་ཁྱེད། ནོང་པོ་སྦོང་ཁྲག་གིས་བཏེག་ཡས་ཟེར་ནས་ཉོན་ཡས་མི་ཁྱེད་ཀྱིས། དེ་བས་སྟེ་གཟུངས་པོ་དེ་ལྟ་བུ་གཉིས་ཀྱིས་ནི་ད་ལྟའི་དེ་ལ་ཟེར་ནས་ཕྱི་མ་འཕེལ་པའི་བྱ་བ་ཅི་ཡང་མ་འགྲོ་བ་ཅི་ནས་ཏོག་སེར་ཆུད་ཟོས་སུ་གཏོང་པ་ཡིན་ན་ད་དེ་ལས་ལྷོད་པ་ཅི་ད་ད་ནི་མེད་པར་འོ་ད། སྤྱིར་ང་རང་ཚོའི་འཇིག་རྟེན་གྱི་བྱ་བ་ནོར་བུ་དེ་འཕྲོ་བརླག་གཏོང་བ་ཡིན་ནའང། དེ་ལྟ་བུ་ནི་སོ་སོ་སོ་སོ་གྱི་ཡི་མུག་དགོས་ཡ་ཅིག་དང། རང་གིས་རང་ལ་ཁོང་ཁྲོ་ཟ་དགོས་ཡ་དེ་འདྲ་ཅིག་ཡིན་པ་ཡིན་ན། ད། སྐྱེ་བ། དེ་ནས་སྐྱེ་བ་ནས་ཚེ་རབས་བར་དུ་ལྕི། ཚེ་རབས་གཏན་གྱི་འདུན་མ་འགྲུབ་ཡ་གི་ཡིད་བཞིན་གྱི་ནོར་བུ་དེ་ལྟ་བུ་ཅིག་རང་གི་ལག་ཏུ་རྙེད་ནས་དེས་བྱ་བ་གང་ཡང་འགྲུབ་མ་བཅུག་པ་བྱས་ནས་ད་རེས་ནི་ཆུད་ཟོས་སུ་གཏོང་བྱས་ནས་མེད་པར་བཟོས་པ་ཡིན་ན།

གལ་ཏེ་དེ་ནི་རང་གིས་དེ་རྟོགས་ནས་དེ་ཤེས་པ་ཤེས་ཚར་ནས་ད་ལྟ་ཡང་ནི་སྲིན། རྨོངས་པའི་དབང་གིས་ད་ལྟ་སྒྱིད་ལུག་བྱེད་བྱས་ནས་བྱ་བ་གང་ཡང་མ་འགྲུབ་པ་བྱས་བྱ་བ་དེ་ག་རེ་ཟེར་ན་ཚེ་ཕྱི་མ། ཚེ་ཕྱི་མ་ལ་ཕན་པའི། ཚེ་ཕྱི་མ་ལ་ཕན་པའི་ལས་ཀ་བྱེད་དགོས་རེད་བ་ཚེ་ཕྱི་མ་ལ་ཕན་པའི་ལས་ཀ་དེ་མ་བྱས་བྱས་ནས་རྨོངས་པའི་དབང་གིས་དུས་ཚོད་གཡུག་ཤོར་བ་ཡིན་ན་རྨོངས་པས་ཕྱིས་ཀྱང་སྒྱིད་ལུག་ན་ཟེར་དཔེར་ན་སྒྱིད་ལུག་གི་ལེ་ལོ་ཟེར་དེ། སང་ཉིན་བྱེད་དགོས་གནངས་ཉིན་བྱེད་དགོས་ཟེར་ནས་དཔེ་སྒྱིད་ལུག་བྱས་ནས་རྩ་ནས་མ་བྱས་ཅིག་ཡོད་རེད་བ། འགའ་ཞིག་འགའ་ཞིག་གིས་ནི་བྱ་བ་ངན་པ་ལ་ཆགས་ནས། བྱ་བ་ངན་པ་ཚེ་འདིའི་དཔེར་ན་རྩེད་མོ་རྩེད་འཇོ་ལ་སོགས་པ་དང་དེ་འདྲ་ལ་ཆགས་བྱས་ནས་ཡང། ལས་ཀ་མ་བྱས་བྱས་ནས་དེ་འདྲ་བསྡད་ཀྱི་རེད་བ། འགའ་ཞིག་འགའ་ཞིག་གིས་ནི་སྒྱིད་ལུག་བྱས་ནས། ད་རེས་བྱེད་དགོས་བསམས་ཀྱང་ད་བྱུང་མ་སོང་སང་ཉིན་བྱེད་དགོས་བསམས་ཀྱང་བྱུང་མ་སོང་ཟེར་དེ་སྒྱིད་ལུག་གི་ལེ་ལོ་ཟེར་གྱི་རེད་བ། བྱ་བ་ངན་ཞེན་གྱི་ལེ་ལོ་ཟེར་ཡས་དེ། ཆོས་བྱས་དེའི་སྒང་བདག་ཡོད་མཁན་གྱིས། བྱ་བ་ཉིན་པ་གཅིག་ལ་ནི་མགོ་ཁུག་ཅིང་བསྡད་དེ་ཁྱེད་ཨ་དེ་འདྲ་ཅིག་བྱས་པ་ཡིན་ན། འཆི་བའི་འཇིགས་པའི་དུས་ཀྱི་སྲིད་ཉག་ཉིག་ཆེན་པོ་གདོང་ར་གྱུར་སྲིད་ད་ཉི་མ་གཅིག་ཕྱིས་ནི་ཕྱིས་འགྲོ་དགོས་རུ་བ། ཁོ་སོ་སོ་ནི་དལ་བའི་རྟེན་དེ་ལ་དེ་ནས་བྱ་བ་དེ་འགྲུབ་པ་ཡིན་ན་འདྲ་མ་འགྲུབ་པ་ཡིན་ན་འདྲ་མགོ་ལོག་ཡོད་མ་རེད་པ་ཁོ་གཤིན་རྗེ་འཆི་བདག་གི་སྐད་གཏོང་གང་ཡོང་དེ་ཁོ་ལ་ང་ལས་ཀ་བྱེད་ཚར་སོང་མ་སོང་ང་དལ་འབྱོར་གྱི་མི་ལུས་དེ་ལ་ནི་དོན་ཅིག་འགྲུབ་རྒྱུ་བྱུང་མ་སོང་ཟེར་ཡ་ཡོད་མ་རེད་པ་དེ་གཉིས་ཀ་དེ་ཁྲིད་འགྲོ་གི་རེད་པ། ཨོ་འཆི་བའི་སྦྱོར་བའི་དུས་ཚོད་དེ་སླེབས་འོང་གི་རེད་ཟེར། ཨོ་དེ་གཉིས་ཀ་ཚད་རང་གིས་རང་མྱ་ངན་བྱེད་ཡ་བྱས་སྡུག་བསྔལ་ཟ་ཡ་ཅིག་མ་གཏོགས་ག་གི་ཡོད་མ་རེད། དེ་ག་རེ་རེད་ཟེར་ན་དལ་འབྱོར་གྱི་མི་ལུས་རྩ་ནས་མ་ཐོབ་རུ་ཅི་ད་ཁོ་སྡུག་བསྔལ་དེ་བསམ་ཤེས་ཡོད་མ་རེད། ཐོག་མ་ནས་ལུས་རྟེན་དེ་མ་ཐོབ་ཡིན་ཙང་ཨ་ནི་སོ་སོ་བྱེད་ཡ་མ་རེད། སོ་སོ་རང་ནས་རང་གི་ལག་ཏུ་ནོར་བུ་དེ་བྱུང་ཚར་ནས་ནོར་བུ་དེ་ལ་བྱ་བ་མ་བྱས་པ་ཡིན་ན་དེ་ཕངས་པོ་ཞེ་དྲག་རེད་པ། ནོར་བུ་ཁྱོན་ནས་མ་རག་པ་ཡིན་ན་ད་ག་རེ་ཁོ་ནོར་བུ་མེད་པ་ཡིན་ཙང་ཁོ་བྱ་ཡག་ཕངས་པ་རེད།

དཔེར་ན་ང་ཚོ་ཕྱི་ཁ་ལ་ཁ་རེ་བལྟས་དགོས་ལ་ད་དལ་འབྱོར་གྱི་མི་ལུས་ལ་དཔེར་ན་སྙིང་པོ་གང་ཡང་ལེན་མ་ཐུབ་བ་བཅས་བྱས་ན་ད་ཁྲག་ལ་ལས་སྟོང་ཁྲག་ལ་བཏང་ནས་ད་འཆི་བའི་སྡུག་བསྔལ་འཆི་བའི་ནད་འཆི་ནད་འདྲ་མིན་བྱས་རང་གི་ལུས་ལ་ཁུངས་བཅོལ་ནས་དཔེར་ན་མྱ་ངན་ཆེན་པོ་ཤུགས་ཀྱིས་བྱས་ནས་རང་གི་ལུས་རང་ལ་ཡང་དེ་འདྲ་འབག་བཙོག་འཇོག་དགོས་ཡོད་དེ་འདྲའི་ཆགས་འོང་དགོས་པ། འབའ་རྩོམ་སྦྱོར་དགོས་ཡོད་དེ་འདྲ་ཡོང་གི་འདུག་ཨ་དེ་འདྲ་ཡོང་བའི་སྐབས་སུ་ད་མྱ་ངན་ཆེན་པོ་བྱེད་པས་ཞེས་པ་ཅི་སེམས་ཁྲལ་ཆེན་པོ་བྱེད་པ་རེད་པ་སེམས་ཁྲལ་དེ་ཁྱེད་ཀྱིས་ནི་ད་དེའི་ངོས་ནས་ཤི་འགྲོ་གི་རེད་པ། དེའི་སྒོ་ནས་ཤི་ཙག་ཙིག་ན་ད་ཚང་མ་ཐམས་ཅད་ཤུལ་དུ་ལུས་པ་རེད་པ་རང་གིས་དཔེར་ན་ཁང་པ་ཡོད་ན་ཡང་ཁང་པ་དེ་དཔེ་དཀའ་ལས་ཞེ་དྲག་བརྒྱབ་བརྒྱབ་པ་ཡིན་ན་ཡང་རང་གིས་རང་ཉིད་བདེ་སྐྱིད་མ་རག་བྱས་ནས་ཤུལ་དུ་ལུས་ཚར་པ་རེད་ཨང་ཟས་ནོར་ལ་སོགས་པ་ག་ཚོད་ཡོད་པ་ཡིན་ན་ཡང་ཚང་མ་ཐམས་ཅད་རང་ལ་མ་འོང་བ་བྱས་ནས་ཤུལ་དུ་ལུས་བྱས་ནས་འགའ་ཞིག་འགའ་ཞིག་འབྲེལ་མེད་དོན་ཞིག་གིས་འབྲེལ་བ་ཁྱོན་ནས་མེད་མཁན་གྱི་མི་ཡིད་མ་ཅིག་གིས་ལོངས་སྤྱོད།

མ་ཐེངས་དྲུག་གི་གཡུལ་ས་ང་རང་ཚོ་ད་ལྟ་དཀར་པོ་དགེ་བའི་བསོད་ནམས་ཀྱི་ལས་དེ་དང་ནག་པོ་སྡིག་པ་མི་དགེ་བའི་ལས་གཉིས་པོ་དེ་བྱས་པ་ཡིན་ན་ཧ་ཅང་ནས་སྟོབས་ཆེ་ཆུང་ཞེ་དྲག་ཤོར་ས་རེད་པ་སྟོབས་ཆེན་པོ་སྟོབས་ཆེ་ཆུང་ཞེ་དྲག་ཤོར་ས་རེད་མེད་སྟོབས་ཆེ་གྱི་དང་མེད་པའི་ནུས་པ་སྐད་སྐད་མེད་མཁན་གྱི་ཆེད་དུ་བྱས་པ་གཅིག་རྐྱང་རེད་ས་རེད་དེ་ཡིན་ཙང་སྟོབས་ཆེ་དེའི་དབང་དུ་འགྲོ་དགོས་ཅིག་རེད་པ་ཁོ་ཡི་དབང་དུ་འགྲོ་དགོས་ཅིག་རེད་ཁོ་ཡི་དབང་དུ་འགྲོ་སོང་ན་དེ་ནས་དམྱལ་བ་ན་སྐྱེ་གི་རེད་པ་དམྱལ་བ་ན་སྐྱེ་ས་ན་ག་རེ་རེད་ཟེར་ན་དམྱལ་བའི་གི་མེ་དང་རང་གི་ལུས་གཉིས་ངོ་བོ་དབྱེར་མེད་དུ་བྱས་ཀྱི་ནས་སྐྱེ་བ་བླངས་ནས་དུས་ཚོད་བསྐྱལ་དགོས་རེད་པ། དེ་ཡང་དེ་ནི་ཡུན་རིང་པོ་ཡིན་པ། དམྱལ་བའི་གི་མེ་དེ་ཡིན་ན་ཧ་ཅང་ནས་ཚ་པོ་ཡིན་པ་རང་གི་ལུས་ལ་དཔེ་བཟོད་དཀའ་པོ་ཡིན་པ་བཟོད་དཀའ་བ་ཡིན་པ་ཡིན་ན་ཡང་དེ་ནི་ལས་ཀྱི་དབང་གིས་དེ་ཅི་ཚ་སོང་ན་ཁོ། མེ་དང་དབྱེར་མེད་དུ་ཕྱིན་འདི་འདྲ་ཅིག་རེད་པ་དམྱལ་མེ་བཟོད་དཀའ་ཟེར་དེ་དེ་ཡིན་པ་རེད་དམྱལ་མེ་བཟོད་དཀའ་ཡོད་རེད་དུས་དེ་ཡང་ཡུན་རིང་པོ་ཡོད་པ་དུས་འདའ་དགོས་པ། བདག་གི་ལུས་ལ་བསྲེག་གྱུར་ན་ཟེར་དེ་གཉིས་ཀ་དེ་ནི་གློ་བུར་ཐོལ་བྱུང་དུ་སོ་སོའི་ལུས་ལ་བསྲེགས་སོང་ན་ད་ལྟ་མིའི་ཅི་ནས་འདི་འདྲ་ཡོད་རེད་སྐྱེས་བུ་ཅི་ནས་མི་ཡོད་ན་འདི་འདྲ་ཡོད་རེད་ཨ་གློ་བུར་ཐོལ་བྱུང་དུ་སང་ཉིན་ད་ཟེར་རེད་དེ་ཁོ་ལ་དམྱལ་བ་ནང་ལ་སྐྱེ་བ་ལེན་ཚར་ཟེར་ན་ཨ་ནི་དམྱལ་བའི་མེ་དེ་གློ་བུར་དུ་ནི་རང་གི་ལུས་ལ་བསྲེགས་པར་གྱུར་པ་རེད་པ་ཨ་དེ་ཡིན་ཙང་ད་ཨ་ནི་འགྱོད་པ་མི་བཟད་མེ་འབར་བས་ཟེར་ཕྱི་ལོགས་ནས་མེ་ཅིག་འབར་ནང་ལོགས་ཀྱི་ཡེ་ནས་སེམས་གདུང་ཆེན་པོ་ཞིག་བྱས་ནས་འགྱོད་པ་དེ་ཡང་མི་བཟོད་པ་ཙམ་ཞིག་བྱས་ནས་དེའི་ནང་ལོགས་ཀྱི་མེ་ལྕེ་འབར་ཨ་ཐུགས་སུ་ཡོང་གི་རེད། འགྱོད་པ་མི་བཟད་མེ་འབར་བས་སེམས་གདུང་འགྱུར་བ་གདོན་མི་ཟ་ཟེར། ད་སེམས་ལ་གདུང་བ་ཆེན་པོ་ཞིག་སྐྱེ་རྒྱུ་ཡོད་པ་དེ་ལ་གདོན་མི་ཟ། དེ་གཉིས་ཀ་དེ་སེམས་ལ་གདུང་བ་ཆེན་པོ་ཞིག་ངེས་པར་དུ་སྐྱེ་གི་རེད། ད་ང་གྱོང་མ་སོང། ང་ད་ཧ་མ་མི་ཡུལ་ནང་བསྡད་དུས་ཁོ་ལ་དམྱལ་བ་ནང་སྐྱེ་ཡས་ཀྱི་ལས་དེ་གཉེན་པོ་སྟོབས་བཞི་ཡི་སྒོ་ནས་ཅིག་སྦྱང་མ་བཏང་བ་དེ་ད་ང་འགྲིག་མ་སོང། ད་ང་བྱས་མ་སོང། སོ་སོ་སྦྱང་བྱས་སྡུག་བསྔལ་བསགས་ནས་བསྡད་བསྡད་ཀྱི་མ་གཏོགས། བྱེད་ས་ག་གེ་ཡོད་མ་རེད་བ། སེམས་གདུང་འགྱུར་བ་གདོན་མི་ཟ་ཟེར་དེ་དེ་ཡིན་པ་རེད། ཤིན་ཏུ་རྙེད་དཀའ་ཕན་པའི་ས་ཇི་ཞིག་ལྟར་སྟེས་རྙེད་གྱུར་ཏེ་ཟེར། རྙེད་གྱུར་ནས། བདག་ཉིད་ཤེས་དང་ལྡན་བཞིན་དུ་ཕྱིར་ཡང་དམྱལ་བ་དེར་ཁྲིད་ན་ཟེར། ཤིན་ཏུ་རྙེད་པར་དཀའ་བའི་དལ་འབྱོར་གྱི་མི་ལུས་དེ། ད་རེས་ལན་མ་གཅིག་ཐོབ་པ་རེད། ལན་མ་གཅིག་ཐོབ་པ་དེ་ཡིན་ན། སེམས་ཅན་ཐམས་ཅད་ཀྱི་དོན་སེམས་ཅན་ཐམས་ཅད་ལ་ཕན་པར་འགྲོ་ཡས་ཀྱི་གོ་སྐབས་ཅིག་རྙེད་པ་རེད་ཟེར། ཤིན་ཏུ་རྙེད་དཀའ་ཕན་པའི་ས་ཟེར་དེ། སེམས་ཅན་ཐམས་ཅད་ལ་སེམས་ཅན་ཐམས་ཅད་ཀྱི་དོན་འགྲུབ་ཡས་རང་གི་དོན་འགྲུབ་ཡས་དེ་འདྲ་ཅིག་གོ་སྐབས་ཅིག་རྙེད་པ་རེད་ཟེར། གོ་སྐབས་ཅིག་རྙེད་པ་དེ་ལ་ཇི་ཞིག་ལྟར་སྟེས་རྙེད་གྱུར་ནས། ཇི་ཞིག་ལྟར་སྟེས་ཟེར་ན། སངས་རྒྱས་དང་བྱང་ཆུབ་སེམས་དཔའ་ལ་སོགས་པ། འོ་དེ་ཚོ་གྱི་བཀའ་དྲིན་ལ་བརྟེན་ནས་ད་རེས་རྙེད་པ་རེད་ཟེར་ཇི་ཞིག་ལྟར་སྟེས་རྙེད་གྱུར་ནས། བདག་ཉིད་ཤེས་དང་ལྡན་བཞིན་དུ་ཟེར་དེ་ཡང་རང་གིས་ཧ་གོ་བ་བྱས་རང་གིས་ཤེས་པ་བྱས། རང་གིས་དེ་ལྟ་བུ་དལ་འབྱོར་གྱི་མི་ལུས་ཤིན་ཏུ་རྙེད་པར་དཀའ་བ་དེ་རང་གིས་ཐོབ་པ་དེ་ཡང་སོ་སོ་ཡིས་ཤེས། དལ་འབྱོར་གྱི་མི་ལུས་དེ་ཡི་སྟེང་དུ་དགེ་བ་བསྒྲུབ་གི་ཡིན་ན་དགེ་བ་རྒྱ་ཆེན་པོ་བསྒྲུབ་རྒྱུ་ཡོད་པ་དེ་ཡང་རང་གིས་ཤེས།

རང་གིས་རང་ལ་བལྟས་ན་སེམས་མེད་པ་ང་སེམས་མེད་པའི་བེམ་པོ་ཙམ་ཅིག་བེམ་པོ་ཙམ་ཅིག་དེ་འདྲ་ཅིག་རེད། སེམས་མེད་པ་ཡིན་ན་སོ་སོ་རང་ལ་བསམ་བློ་གཏོང་ཡས་ག་གེ་ཡོད་མ་རེད། ཅིས་རྨོངས་བདག་ཀྱང་མ་ཤེས་ཏེ་སོ་སོ་སོ་སོ་རྨོངས་པ་དེ་སོ་སོ་རང་གིས་མ་ཤེས་པ་རེད། སོ་སོ་ཡི་རྨོངས་བྱས་ནས་ལས་ཀ་དེ་ལྟ་བུ་བྱས་པ་དེ་སོ་སོ་ཡིས་མ་ཤེས་པ་ཅིག་འདུག་ཟེར་བ་རེད། ཅིས་རྨོངས་བདག་ཀྱང་མ་ཤེས་ཏེ་བདག་གི་ཁོང་ན་ཅི་ཞིག་ཡོད།

དཔའ་མཛངས་མིན་ཡང་ཇི་ཞིག་ལྟར་ཟེར། ཁོ་ལ་དེ་ནས། ཤིན་ཏུ་དཔའ་བ་དང། ཤིན་ཏུ་མཛངས་པ་དཔེ་མཁས་པ་དེ་འདྲ་ཡང་ཡོད་མ་རེད་ཟེར་ཁོ་ལ་ཤིན་ཏུ་དཔའ་བ་བློ་ཁོག་ཆེན་པོ་དེ་འདྲ་དང། ཡང་ན་ནི། ཐབས་ལ་མཁས་པའི་སྒོ་ནས་ཚུར་དགྲ་བྱེད་ཡ། དེ་འདྲ་ཡིན་ན་ཡང་ཡོད་མ་རེད་ཟེར། དཔའ་མཛངས་མིན་ཡང་ཇི་ཞིག་ལྟར་ཟེར་དེ། ཡོད་མ་རེད་དེ་ཡིན་ན་ཡང་རང་ལ་གནོད་བྱེད་ཡས་དེ་ཡིན་ན། རང་ཉིད་དབང་མེད་པ་བྱས་ཀྱི་ནི་གཞན་གྱི་བྲན་གཡོག་ནང་བཞིན་བྱས་ཀྱི་ནི་ཁོ་གིས་བཀོལ།

སོ་སོ་ཡི་སེམས་དང་ལྷན་ཅིག་ཏུ་གནས་བསྡད་པ་མ་གཏོགས་ཕྱི་རོལ་ན་ཡོད་མ་རེད་པ་སེམས་དང་ལྷན་ཅིག་ཏུ་མཉམ་དུ་བསྡད་ཡ་བྱས་ནི་སོ་སོ་རང་ལ་གནོད་པ་བྱེད་མཁན་ཡིན་པ་རེད་ཟེར་གནོད་པ་བྱེད་པ་དེ་ལ་ཡང་དགའ་ཞིང་མགུ་བའི་སྒོ་ནས་གནོད་པ་བྱེད་ནོ་མ་གཏོགས་གནོད་བྱེད་རྒྱུ་ཡོད་པའི་བཟོ་ལྟ་འདྲ་མིན་གྱིས་གནོད་པ་བྱེད་ཀྱི་ཡོད་མ་རེད་དཔེར་ན་ང་ཚོ་ཁོང་ཁྲོ་ཅིག་ལངས་པ་ཡིན་ན་ཁོང་ཁྲོ་དེ་རང་གི་གྲོགས་ཡིན་པའི་རྣམ་པ་ཤར་གྱི་འདུག་མ་གཏོགས་རང་གི་དགྲ་ཡིན་པའི་རྣམ་པ་རྩ་བ་ནས་ཤར་གྱི་མི་འདུག་བ། ཁོང་ཁྲོ་ཅིག་སྐྱེས་ཚར་སོང་ན་དེ་རང་དབང་ཁྱོན་ནས་མེད་པར་བྱས་ནས་ཁོང་ཁྲོ་དེ་ལ་དཔེ་ད་ལྟ་དཔེ་དགའ་བོ་བྱེད་ཀྱི་ནས་དགའ་བོ་བྱེད་ཀྱི་ནས་ཁོང་ཁྲོ་དེ་ཡི་བཀོད་ནས་ལྷོགས་ནས་མི་ལ་གནོད་ག་ཚོད་སྐྱེལ་ཐུབ་ཐུབ། མ་མཐའ་མ་མཐའ་ཡིན་པ་ལ་ཡ་མི་ལ་ཚིག་རྩུབ་ཅིག་མ་གཏོགས་ཚིག་རྩུབ་ཅིག་མ་གཏོགས་བཟླས་མ་ཐུབ་ན་ཡང་ཚིག་རྩུབ་དེ་བཟླས་ཀྱི་ནས་འོ་དེ་འདྲ་བྱས་ནས་དཔེ། སྐྱེལ་དགོས་ཡ་དེ་འདྲ་ཤར་འོང་གི་འདུག་ཨ། དེ་འདྲ་ཡིན་ཙང་ཉོན་མོངས་པ་ཚང་མ་ཐམས་ཅད་རང་གི་རྒྱུད་ལ་སྐྱེས་འོངས་ཏེ། དགའ་ཞིང་མགུ་བའི་སྒོ་ནས་སྐྱེ་བ་མ་གཏོགས་བྱེད་པ་མི་འདོད་བཞིན་དུ་རང་གི་རྒྱུད་ལ་སྐྱེ་བ་དེ་འདྲ་ཡོད་མ་རེད་པ། དེ་འདྲ་ཡིན་ཙང་ནི་དགའ་མགུར་བདག་ལ་གནོད་བྱེད་པ་དེ་ཡིན་པ་རེད། དེ་ལའང་མི་ཁྲོ་བཟོད་པ་ནི་ད་ལ་དེ་ལ་ཡང་མི་ཁྲོ་བ་ཡི་བཟོད་པ་བསྒོམ་པ་དེ་ནི་གནས་མིན་བཟོད་པ་སྨད་པའི་གནས། དེ་གནས་མ་ཡིན་པ་རེད་བཟོད་པ་བསྒོམ་པའི་གནས་མ་རེད། རང་གི་རྒྱུད་ལ་ནི་ཁོང་ཁྲོ་ལ་སོགས་པ་ཁོང་ཁྲོ་དང་འདོད་ཆགས་ལ་སོགས་པ་དེ་འདྲ་ཅིག་སྐྱེས་ཚར་སོང་ན་དེ་སྐྱེ་རུ་བཅུག་བྱས་ནས་ཁོ་ལ་བཟོད་པ་བསྒོམས་ནས་བཟོད་པ་བསྒོམས་ནས་ཁོ་ག་རེ་བྱེད་བྱེད་བྱེད་རུ་བཅུག་པ་དེ་དེ་བཟོད་པ་དེ་སྨད་པའི་བཟོད་པ་དེ་རེད། ཤིན་ཏུ་སྨད་པ་ཅིག་རེད་དེ་ཡག་མ་རེད་བཟོད་པ་བསྒོམ་རྒྱུ་ཡོད་མ་རེད། ད་ཡང་ཉོན་མོངས་པ་ལ་ཁྲོ་དགོས་རེད་མ་གཏོགས་ཉོན་མོངས་པ་ལ་མ་ཁྲོ་བ་བྱས་ནས་བཟོད་པ་བསྒོམས་ནས་མགོ་སྒུར་བྱས་ནས་བསྡད་བསྡད་པ་ན་ནི་ཉོན་མོངས་པས་ཐུབ་ཚོད་བཏང་ནས་རང་བྲན་གཡོག་ལྟ་བུ་བྱས་ནས་བཀོལ་བྱས་ནས་ཨའོ་དེ་འདྲ་བྱེད་ཀྱི་རེད། དེ་ལའང་མི་ཁྲོ་བཟོད་པ་ནི་གནས་མིན་བཟོད་པ་སྨད་པའི་གནས། དེ་ཡིན་མོད། གལ་ཏེ་ལྷ་དང་ལྷ་མིན་རྣམས་ཐམས་ཅད་དག་གིས་བདག་ལ་དགྲར་ལངས་ཀྱང་དེ་དག་གིས་ཀྱང་མནར་མེད་པའི་མེ་ནང་ཁྲིད་ཅིང་འཇུག་མི་ནུས། ད་ཉོན་མོངས་པ་དེ་ལའང་ན་དེ་འདྲ་བའི་བཟོད་པ་བསྒོམས་ནས། ཁོ་ག་རེ་བྱེད་ན་བྱེད་བཅུག་པ་ཡིན་ན་ཁོས་གནོད་ག་རེ་བྱེད་ཀྱི་རེད་ཟེར་ན་དེ་གནོད་ཆེན་པོ་ཞིག་བྱེད་ཀྱི་རེད།

ཕ་རོལ་གྱི་དགྲ་བོ་དེ་ཡིན་ན་ཚེ་འདི་ལ་མཚོན་ཆ་གི་ཆར་བབས་པ་ནང་བཞིན་གྱིས་བབས་པ་ཡིན་ན་ཡང་ཚེ་འདི་ཙམ་ཞིག་འཆི་བ་ཚེ་འདི་ཙམ་ཞིག་ནི་འཆི་བ་ལ་གཏོང་ཐུབ་འཆི་བའི་ལམ་ལ་གཏོང་ཐུབ་ཀྱི་རེད་མ་གཏོགས་གཞན་མ་ག་གལ་ཡོད་མ་རེད་པ་རང་གི་ལུས་འདི་ཙམ་ཞིག་ལུས་འདི་ཙམ་ཞིག་འཇོམས་ཀྱི་རེད་མ་གཏོགས་དེ་ནས་ཕྱི་མ་གཏན་གྱི་འདུན་མ་ལ་སོགས་པ་དེ་ཚོ་འཇོམས་ཐུབ་མ་རེད་པ། ད་ཉོན་མོངས་པ་ཟེར་མཁན་དེ་སྐད་ཅིག་གཅིག་སྐྱེས་པ་ཡིན་ན་སྐད་ཅིག་མ་གཅིག་གིས་ནི་ཕྱི་མ་གཏན་གྱི་འདུན་མ་དེ་ཕུང་བར་བྱེད་བྱས་ནས། ངན་སོང་མུ་མཐའ་མེད་པར་མཆོང་ཡག་གི་ལས་ཀ་དེ་ཉོན་མོངས་པ་གིས་བྱེད་ཀྱི་རེད་མ་གཏོགས་འཇིག་རྟེན་པའི་དགྲ་ལ་སོགས་པ་ཚང་མ་ཐམས་ཅད་བྱེད་ཐུབ་མ་རེད་པ། ས་འཇིག་རྟེན་གྱི་ལྷ་དང་ལྷ་མིན་ལ་སོགས་པ་ཚང་མ་ཐམས་ཅད་རང་གི་དགྲ་ལ་ལངས་ནས།